བོད་རྒྱ་ཆེ་མི་མང་བོད་མི་རྣམས་ལ་ལྷག་མ་གཏོགས་ཕྱི་རྒྱལ་ཡོངས་ནས་གཙང་མ་གྲོང་ཚོའི་མཉམ་སྤྱོད་ཆེད་དུ་གྲོང་དུ་བརྒྱབ་ཐུབ་ཡོད། ཨ་མི་རི་ཀའི་གྲོང་ཁྱེར་ཕི་ལེ་ལྡེ་བྷི་ཡའི་ནང་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པས་རེས་གཟའ་ལྷག་པ་སྟེ་ལྷག་དཀར་གྱི་ཉིན་དང་སྟབས་བསྟུན་ནས་གྲོང་ཁྱེར་ཕི་ལེ་ལྡེ་བྷི་ཡའི་ནང་གི་སྐད་གྲགས་ཅན་གྱི་ཨ་མི་རི་ཀའི་རང་དབང་ཁང་པ་དང་རང་དབང་དྲིལ་བུ་ཡོད་སའི་མདུན་དུ་མི་མང་འདུ་འཛོམས་ཀྱིས་རྒྱ་ནག་གཞུང་གིས་ཁམས་སྡེ་དགེ་རྫོང་ནང་ཆུ་ཤུགས་གློག་ཁང་འཛུགས་སྐྲུན་དང་ས་གནས་བོད་མི་མང་པོ་གནས་སྤོས་བཙན་བཀའ་བཏང་བ་དང། བོད་མི་མང་པོ་འཛིན་བཟུང་དང་གནོན་རྡུང་གི་བྱ་སྤྱོད་ལག་བསྟར་བྱེད་བཞིན་ཡོད་པ་འཕྲལ་དུ་མཚམས་འཇོག་དགོས་པའི་དོན་ཚན་གསུམ་ཙམ་གྱི་ཐོག་ནས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་ཡོད་འདུག་དེ་ཡང་ཧྥི་ལ་ལྡེ་བྷི་ཡ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཚེ་རིང་འགྱུར་མེད་ལགས་ཀྱིས་ཐེངས་འདིའི་ལས་འགུལ་གྱི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པར་འགྲེལ་བརྗོད་གནང་སྐབས། དེ་ལྟར་ཨང་དང་ང་ཚོ་ཉིས་བརྒྱ་གི་གནས་ཚུལ་བྱུང་གཏོང་ཡ་ལ་བོད་ནང་ལ་ད་ལྟ་རྒྱ་ནག་གི་ཆོས་དར་ཅན་གྱི

རིང་མིན་སྤྱི་ཟླ་གསུམ་པའི་ཚེས་བཅུ་སྟེ། བོད་མིའི་རང་དབང་སྒེར་ལངས་ཉིན་མོ་དང་དེ་བཞིན། ཨ་རི་གཞུང་ལ་བོད་དོན་ཞུ་གཏུག་ལས་འགུལ་སྤེལ་བའི་དུས་ཚོད་རན་ལ་ཉེ་བར་སླེབས་ཡོད་པར་བརྟེན་ནས་བོད་མི་གང་མང་འདུ་འཛོམས་ཀྱིས་ལས་འགུལ་སྤེལ་རྒྱུ་དེ་ནི་གལ་གནད་ཧ་ཅང་གི་ཆེན་པོ་ཞིག་ཏུ་ང་ཚོས་ངོས་འཛིན་བྱེད་ཀྱི་ཡོད། བོད་དོན་དུ་ཡོང་རྒྱུ་དེ་བས

རྒྱ་ནག་གཞུང་གིས་ཉེ་བའི་ནང་སྡེ་དགེ་རྫོང་ཁོངས་འབྲི་ཆུའི་འབབ་རྒྱུད་དུ་ཆུ་མཛོད་གློག་ཁང་འཛུགས་སྐྲུན་བྱ་རྒྱུའི་ཆེད་ས་གནས་བོད་མི་མང་པོ་གནས་སྤོ་དགོས་པའི་བཙན་བཀའ་བཏང་ནས་བོད་མི་ཁག་ཅིག་གིས་ས་གནས་རྒྱ་ནག་གཞུང་གི་ལས་ཁུངས་ཀྱི་མདུན་འདུ་འཛོམས་བྱས་ནས། རྒྱ་གཞུང་གི་བཙན་བཀར་ངོ་རྒོལ་བྱེད་དགོས་པ་བྱུང་ཡོད་པ་དང་ཡང་གནས་ཚུལ་ཐོན་པར་གཞིགས་ན། ངོ་རྒོལ་ལ་བརྟེན་ནས་བོད་མི་མང་པོ་ཞིག་འཛིན་བཟུང་བྱས་ཡོད་པ་དང། རྒྱ་ནག་གཞུང་གིས་སྡེ་དགེའི་ནང་ཆུ་གློག་གློག་ཁང་འཛུགས་སྐྲུན་གྱི་ཆེད་ཆུ་མཛོད་རྒྱག་པ་དང། ས་གནས་བོད་མི་བཙན་དབང་གི་ཐོག་ནས་གནས་སྤོས་བྱ་སྤྱོད་དེ་བཞིན་འཕྲལ་དུ་མཚམས་འཇོག་དགོས་རྒྱུ་དང་དེ་བཞིན། སྡེ་དགེ་ཁུལ་གྱི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་ཆེད་རེས་གཟའ་པ་སངས་ཀྱི་དགོང་དྲོ་ཆུ་ཚོད་དྲུག་པར། རྒྱལ་ས་ཝ་ཤིང་ཊོན་ཁུལ་གྱི་བོད་རིགས་གཞོན་ནུ་ལྷན་ཚོགས་ཀྱིས་ཕོ་བྲང་དཀར་པོའི་མདུན་མར་མེའི་ངོ་རྒོལ་ལས་འགུལ་ཞིག་ཀྱང་སྤེལ་རྒྱུ་ཡིན་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་དགེ་འདུན་ཚེ་རིང་ཡིན།